ཞག་གྲངས་དྲུག་པ་དེ་ཀྱི་སྐབས་ལོ་ཤར་ནང་ག་དེ་བེ་ར་ཅོང་དུ་ཡོད་པིན་ནང་སེ་འབདཝ་ད་ལུ་དེ་དེ་ནང་ལུ་དེ་རིམ་པ་བཞིན་དུ་ད་ཡ། རེ་ང་དུས་གཅིག་ཏུ་ཤར་བ་མ་ཚད། དེ་ལས་དེ་ལྷ་གཞན་དང་གཞན་ཡ་སྒོ་བ་བཞི་ལོ་ཡོན་སྒོ་མ་བཞི་ལོ་སེ་དེ་ཐུབ་པ་དྲུག་ཡིན་ལོ་སེ་མིན་དེ་སུ་ཡ་དེ་རིམ་པ་བཞིན་དུ་དེ་བེ་ཤར་དུ་ཡོད་པིན་སེ་མིན་གྱི་གནས་ཚུལ་དེ་ཞུ་ས་ཡིན་ལ། ད་ད་རེ་དེ་ཀྱི་འཕྲོ་མཐུད་དུ་སྐྱེས་པའི་དེ་ན་ལས་མ།

ད་བོམ་སེ་ཏེ་སྐྱེས་པའི་གནམ་མེད་ས་མེད་ཏེ་ལ་ལུ་གནམ་མེད་ས་མེད་སྦོམ་སྦེ་ཏེ་ལ་ལུ་གནམ་མེད་ས་མེད་ཆུང་ཀུ་སྦེ་ཏེ་བེ་ཡ་མིན་སེང་མེ་གནམ་མེད་ས་མེད་སྦོམ་ཡ་མི་འདྲ་སེང་མེ་ཏེ་ཅི་སེ་སྦོམ་མི་འདྲ་ཏེ་ཅི་སེ་ཆུང་མ་འདྲ་བ་འབད་ཞིནམ་ལས་བེ་སེ་ཆ་མཉམ་ཆ་མཉམ་ཏོ་ཏོ་བེ་ཐི་འོང་སེང་མེ་ཏེ་བཟུམ་སྦེ་ཞི་བ་བཞི་བཅུ་རྩ་གཉིས་ཀྱི་ལྷ་ཚོགས་འདི་ན་ལེ་འདི་བཟང་པོ་ཡིན་ལོ་འདི་ངན་པ་ཡིན་ལོ་སེ་ཏོ་ཟུམ་འདི་མཆོག་ཏུ་གྱུར་པ་ཡིན་ལོ་འདི་དམན་པ་ཡིན་ལོ་སེ་བེ་ཀྱི་རྣམ་གཞག་མེད་ཟེར་ཡུལ་ལོ་རྒྱུ་འམ་ལ་དེ་སངས་རྒྱས་ཀྱི་སྐུ་དང་ཞིང་ཁམས་ཀྱི་རྣམ་པ་ལ་ཁྱད་པར་དང་བཟང་ངན་དམིགས་བསལ་མེད་དེ་ཨ་ན་ལས་ཧ་གོ་དགོ་ནི་ཡིན་པས། དང། དེ་ལས་རྟེན་འབྲེལ་གྱི་ཧ་གོ་ཚུགས་པས་ཟེར་ཞུ་ནི། དང། རྒྱན་ཆ་ལོ་ཁ་དོག་བཞུགས་ཚུལ་དང། རྒྱན་ཆ་རྒྱལ་རིགས་ཡིན་ཏེ་རྒྱས་པའི་ཚད་སྤྱིར་ཆོས་སྐུ་ཆོས་སྐུ་གྱི་རྒྱན་ཆ་ལོངས་སྐུ་ལོངས་སྐུ་གྱི་རྒྱན་ཆ་སྤྲུལ་སྐུ་སྤྲུལ་སྐུ་གྱི་རྒྱན་ཆ་འབདཝ་ད་ལུ། ད་ལྟ་དེ་བཟུམ་སྦེ་བྱོན་མི་གི་སྐུ་དེ་ཚུ་ག་ར་དེ་ལོངས་སྤྱོད་རྫོགས་པའི་གི་སྐུ་བཟུམ་ཅིག་ཡིན་པས་ལོངས་སྤྱོད་རྫོགས་པའི་གི་ཆ་ལུགས་དེ་ལོངས་སྤྱོད་རྫོགས་པའི་གི་སྐུའི་གི་རྒྱན་ཆ། རྒྱན་ཆ་བཅུ་གསུམ་གྱིས་བརྒྱན་ཏེ་བསྐྱེད་པས་དེའི་ཆ་ལུགས་བཞུགས་ཚུལ་དང་མཐུན་པ་ལོངས་སྐུ་གྱི་རྒྱན་ཆ་དང་བཅས་པ། ལོངས་སྐུ་གྱི་བཞུགས་ཚུལ་དང་མཐུན་པ། དེའང་དེ་བཟུམ་སྦེ་དེ་ཆ་མཉམ། བཞུགས་གདན་དང་དེ་བཞུགས་ཁྲི་འདི་སོགས་རང་རང་གི་གི་ཕྱག་རྒྱ་དང་ཕྱག་མཚན་འདི་སོགས་ག་ར་མ་ནོར་བ་འབད་ཞིནམ་ལས་སྦེ་དེ་བཟུམ་སྦེ་ཤར་ཏེ་ཐོན་འོང་ཟེར་མས། དེ་བཟུམ་སྦེ་ཤར་མི་གི་སྐུ་དེ་དག་ཀྱང་ལྔ་ལྔ་ཟུང་གིས་ཁྱབ་དེ་གྱེས་པས་ལྔ་ཚན་ལྔ་ཚན་ལྔ་ཚན་རེ་འབད་ཞིནམ་ལས་སྦེ་དེ་བཟུམ་སྦེ་ཤར་ནི་ཡིན་ཟེར་མས། དེ་ལས་ལྔ་ཚན་རེ་རེ་ལུ་འོད་དང་ཁ་དོག་དང་བཅས་པ། འཇའ་འོད་གུར་ཁྱིམ་དང་བཅས་པ་འབད་ཞིནམ་ལས་སྦེ་ཤར་འོང་ཟེར་མས་ལ་འཇའ་དང་འོད་ཀྱི་ཀློང་ནས་སྦེ་ཤར་ནི། དེ་བཟུམ་སྦེ་ཤར་མི་གི་སྐུ་དེ་ཚུ་ཡང། དེ་ཡབ་ཀྱི་ཆ་འཛིན་པའི་ཀྱི་རིགས་ཀྱི་སེམས་དཔའ། ཡབ་ཀྱི་ཆ་འཛིན་པའི་ཀྱི་ཆ་ནས་འབད་ཞིནམ་ལས་སྦེ་རིགས་ཀྱི་སེམས་དཔའ། བྱང་ཆུབ་སེམས་དཔའི་ཀྱི་རིགས། དེ་ཡུམ་གྱི་ཆ་འཛིན་པའི་ཀྱི། ཆ་ལས་འབད་ཞིནམ་ལས་སྦེ། དེ་བྱང་ཆུབ་སེམས་མ། ཏེ་མཆོད་པའི་ཀྱི་ལྷ་མོ་བཟུམ་སྦེ་ཤར་མི་དེ་ཚུ་མམ་ལ་རིགས་ཀྱི་སེམས་མ་དང། དེ་ལས་དཀྱིལ་འཁོར་ཐམས་ཅད་དུས་གཅིག་ལ་རྫོགས་པར་འཆར་དུ་འོང་བས་སེ་དེ་བཟུམ་མའི་གི་དཀྱིལ་འཁོར་དེ་ཚུ་ཡང་མ་ཚང་བ་མེད་པར་ད་ཅི་ཡང་གོང་ལུ་ཞུ་དོ་བཟུམ་སྦེ་གདན་འཆར་ལོ་བཞུགས་ཁྲི་དང་བཅས་པ་མ་ཚང་བ་མེད་པར་ཆ་ཚང་སྦེ་ཤར་འོང་ཟེར་མི་དེ་མམ་ལ། དཀྱིལ་འཁོར་དེ་ཚུ་ཡང་མ་ཚང་བ་མེད་པ་འབད་ཞིནམ་ལས་ཚང་བ་ཚང་ཞིང་ཡིད་དུ་འོང་བ་ཕུན་སུམ་ཚོགས་ཏོག་ཏོ་འབད་ཞིནམ་ལས་སྦེ་དཀྱིལ་འཁོར་ཐམས་ཅད་དུས་གཅིག་ལ་རྫོགས་པར་དེ་བཟུམ་སྦེ་ཤར་ཏེ་ཐོན་འོང། ཨོང་ཟེར་མས་ང་བཅས་ར་ལུ་ཤར་དུ་འོང་བས། དེ་དུས་སྐབས་བཞག་གྲངས་བསྒྲུགས་པ་འདི་ནང་ལུ་འམ་ལ། ང་ནི། དེ་ཤར་ནི་དེ། འདི་ཁྱོད་ཀྱི། ཡི་དམ་གྱི་ལྷ་ཡིན་པས་ངོ་ཤེས་པར་གྱིས་ཤིག་ཨི་ཟེར་གསུངས་བཞག་ནོ། འདི་བཟུམ་སྦེ་ཤར་མི་གི་ལྷ་ཚོགས་འདི་ཡ། དེ་ལྟར་ཁ་ཚ་ཁ་སྙོམས་བཞི་དོགས་གཟུང་བས་སོ་སོ་ཕྱི་ནཱ་ལེནྡྲུབ་སྟེ་ཤའུ་མིན་པ་རང་གི། སྙིང་གི་ནཱ་ལེ་བའི་ཤའུ་ཡིན་རང་གི་རིག་པའི་རང་རྩལ་ལས་བྱུང་མིན་དེའང་འདི་ཡིན་པ་ལོ་ཡིན་པར་ངོ་ཤེས་གོ་ཨོ་སེའུ་མེད་ཀྱེ། རི་སྐྱེས་བུ་རིགས་ལྔ་ཡབ་ཡུམ་སྡེ་དག་གི་ཐུགས་ཀ་ནས་ཡེ་ཤེས་བཞི་སྦྱོར་གྱི་གཡུལ་ཟེར་བཞིན་དུ་ཕྲ་ལ་དྭངས་པ་ཆེ་ཡང་ཤ་ནི་གཡུལ་གཡུལ་སེའུ་མེད་ལ་རིགས་ལྔ་ཡབ་ཡུམ་སྟེ་དེ་གཟུང་བས་ཤ་དེ་བས་ཤའུ་བདག་ལུས་དེ་གཟུགས་ཀྱི་ཐུགས་ཁ་ན་ལས་པའི་ཤིམ་ལས་པའི་དེ་གཟུགས་ཀྱི་ཐུགས་ཀར་སླེབ་པས་ཡེ་ཤེས་བཞི་སྦྱོར་གྱིས་ཏེ་ཡུལ་ཟེར། མེ་ལོང་ཡེ་ཤེས་ཡིན་ལོ་ཆོས་ཉིད་ཡེ་ཤེས་རིང་ལོ་སོར་རྟོག་ཡེ་ཤེས་ཡིན་ལོ་མཉམ་ཉིད་ཡེ་ཤེས་ཡིན་ལོ་སེམས་མེད་དེ་གསུམ་མམ། ཨང་འདི་ཡེ་ཤེས་བཞི་སྦྱོར་གྱིས་ཏེ་ད་ཡུལ་ཟེར་ཤིན་ཏུ་ཕྲ་ལ་དྭངས་པ། ཉིད་མི་དགེ་ཡུལ་ཟེར་གསུམ་པའི་ཤིམ་ད་པས་ཏེ་དཔེར་ན་ང་ཆེ་རག་གིས་ཐབས་སྤྲིང་ཤ་ཞབས་གསུམ་པས་ཉིད་མི་དགེ་དྭངས་དང་ཡུས་བ་ད་སྤྲིང་པ་ལྟ་བུ་པའི་ཤ་དེ་ཐུན་འོང་སངས་མེད། ད་དེ་གཟུགས་མེད་ཀྱི་ཡུལ་ཟེར་ཏེ། དེ་ཞག་གྲངས་དྲུག་པ་རྣམས་ལོ་ཧེའུ་མེད་ཀྱི་སེམས་ཅན་དེ་གི་ཏེ་སྙིང་ག་ལོ་ཤག་དེ་ཕྲེང་འོང་གསལ་བའི་ལོ་བཅུ་འམ། ཆོས་ཀྱི་ཉིན་གྱི་ཞེས་སྐྲག་སླ་སེལ་བ། སྐྲག་སླ་སེལ་བ་སྐྲག་སླ་ཉམ་ང་དབུས་ཀྱི་ཡུལ་ཟེར་གྱི་སྣམ་བུ་ཞིག་ཁྱོད་རང་གི་སྙིང་ག་ན་འདྲེལ་མར་འཆར་དུ་འོང། ཁྱེད་རང་གི་སྙིང་ག་དང་ཅི་ག་པའི་ཤེམ་ལས་པའི་དེ་གཟུང་པའི་གཟུགས་དེ་ཐོན་འོང་དད་པའི་ཤག་དེ་ཐོན་འོང། ཡུལ་ཟེར་གྱི་སྣམ་བུ་དེ་ཡིད་ཀྱི་ནང་དུ་ཐིག་ལེ་དཀར་པོ་གཟེར་མདངས་ལྡན་པ། སྟེ་ཐིག་ལེ་དང་ཐིག་ཕྲན་དང་བཅས་པར་ཤར་ཏེ་ཐོན་ཟེར་མས་དེའང་ནི། དེ་ལས་དཔེར་ན་མེ་ལོང་ཁ་སྦུབ་བཞག་བཞགཔ་བཟུམ་སྦེ་མེ་ལོང་ཁ་སྦུབ་པ་ཙམ་མོ་ཤིན་ཏུ་གསལ་བ་བཀྲག་ལ་འཚེར་བ་གནམ་མེད་ས་མེད་མདངས་ཆེ་ཏོག་ཏོག་གཟི་བརྗིད་ཆེ་ཏོག་ཏོག་འོད་འོད་དང། ཤིན་ཏུ་གནད་ཆེ་བའི་འོད་ཀྱི་རང་བཞིན་ཨ་ནི་བཟུམ་སྦེ་ཤར་ཏེ་ཐོན་ཟེར་མས་དེ་ཡང་རང་བཞིན་གྱི་ཐིག་ལེ་ལྔ་ལྔས་བརྒྱན་པ་དེ་ཡི་མཐའ་དང་དབུས་མེད་པར་ཐིག་ལེ་དང་ཐིག་ཕྲད་ཀྱི་དགེ་འདུན་དགྱེས་པའི་ཞིམ་ལས་པས་དེའང་ནས་བཟུང་བས་བྱས་ལུགས་བྱ་སྟེ་ཐུན་འོང་གོ། ཨོ་ཟེར་བའི་ལོ་རྒྱུས་ཡིན་པས་ལ་ཆར་དུ་འོང་ངོ། བདེ་སྐྱིད་སྐབས་ལུགས་དེ་ད་ཆད་ཀྱི་དགའ་སྐྱིད་སེམས་མི་དགའི་སྣང་བ་ཡིན་ན་འདས་ཚོན་ཚོན་གྱི་ཟླའང་ཡུལ་ཡུལ་ཟེར་གྱི་དགའ་སྐྱིད་ཡིན་ན་ནོར་དེ་དུས་དེ་ཨང་དེ་བཟུང་པའི་གྲོགས་དེ་སྐྱེས་པའི་ཕྱོགས་དེ་ཕྱོགས་ནས་ཉེན་ཁ་ཡུལ་དེ་བས་མིན་པ་བས་ཞིམ་ལེ་བས་འཇིགས་སྐྲག་མ་སྐྱེ་བ་བས་ཞིམ་ལེ་བས་དད་པ་དང་མི་རྒྱུ་སྐྱེས་དེ་སྐྱིད་པས་དེ་ཨང་དེ་བཟུང་པའི་གོམ་གོ་དོ་ཡོད་པ་ཡིན་སེམས་མེད།

བདག་འདི་ཡང། ད་གེ་བ་རིགས་ལྔ་བེའུ་བདག་ལུགས་གཡུལ་རྣམ་པར་སྣང་མཛད་ཀྱི་ཐུགས་ཀ་ལས་ཆོས་ཀྱི་སྙིང་གི་ཡེ་ཤེས་གསལ་མིན་ཏེ་ངོ་བོ་ཆོས་ཀྱི་སྙིང་གི་ཡེ་ཤེས་རྣམ་པ་དེ་དཀར་ལ་སེར་བ་བཀྲག་ལ་ཉམ་ང་བའི་ཡུལ་གཟེར་སྣམ་བུ་དང་བཅས་པ་བེ་ཤིམ་ལེབ་པས་དེ་བཟུང་བས་ཤ་དེ་ཐེའུ་འོང་ཟེར་མེད་རང་གི་སྙིང་ཁ་ལུ་གཟུགས་དེ་ཐེའུ་འོང་ཟེར། ལྟར་རང་རྒྱལ་སྙིང་མདངས་དབྱེར་མེད་དཔལ་ཞིམ་ལེགས་པའི་སྡེ་གསུམ་པའི་དེ་ན་ཤ་སྟེ་འོ་མདོག་ཡོད་ཕིང་པའི་དེ་ཡོད་གཟེར་གྱི་སྣམ་བུ་དེ་ཀྱི་སྟེང་དུ་ཐིག་ལེ་ཀྱི་དེ་རྣམ་པ་པའི་ཞིམ་ལེགས་པའི་ཐིག་ལེ་དཀར་པོ་ཡོད་ཀྱི་རྣམ་པ་ཡོད་གཟེར་མདངས་ལྡན་པ་དཔེར་ན་མེ་ལོང། ཁ་སྦུབ་དེ་གྱེས་པའི་ཞག་དོག་གཟུགས་མེད་ཀྱི་སྣང་བ་དེ་པའི་ཤ་དེ་ཕྲེང་བོ། དེ་ཡང་རང་བཞིན་གྱི་ཐིག་ལེ་ལྔ་ལྔ་གིས་བརྒྱན་ཏེ་གིས་འབད་འཐོན་འོང། མཐའ་དབུས་མེད་པ། ཐིག་ལེ་ཐིག་ཕྲན་གྱིས་བརྒྱན་ཏེ་གིས་འབད་ཤར་འོང། སེམས་མེད་དེ་དེ་ལྟར་ཞུ་ཚང་མམ། དེ་བཟུམ་འབད་རང། དེ་དེ་ལས། ད་དབུས་རྣམ་པར་སྣང་མཛད་ཀྱི་འོད་འོད་དེ་འབད་ཤར་དོ་བཟུམ་འབད་རང། དེ་ལས་ཤར་རྡོ་རྗེ་སེམས་དཔའི་གི་ཐུགས་ཀ་ལས་ཡང་དེ་འབད་ཤར་འོང། ཤར་རྡོ་རྗེ་སེམས་དཔའི་གི་ཐུགས་ཀ་ལས་ཡང། མེ་ལོང་ལྟ་བུ་ཡི་གི་ཡེ་ཤེས་ངོ་བོ་འདི། དེ་ལྟར་ཡེ་ཤེས་ལྔ་གི་ནང་ལས་ད་ཆད་སྤེལ་བ་ཆོས་ཀྱི་དབྱིངས་ཀྱི་ཡེ་ཤེས་འམ། ད་གཉིས་པ་འདི་ནང་ལས་མ། མེ་ལོང་ལྟ་བུའི་ཡེ་ཤེས་ཡིན་པས་མེ་ལོང་ལྟ་བུའི་ཡེ་ཤེས་འདི་ཤར་རྡོ་རྗེ་སེམས་དཔའི་གི་ཐུགས་ཀ་ལས་འབད་ཞིནམ་ལས་འབད་མེ་ལོང་ལྟ་བུའི་ཡེ་ཤེས་ངོ་བོ་འདི།

དེ་ལས་འདི་བཟུམ་འབད་རང། གསུམ་པ། ལྷོ་རིན་ཆེན་འབྱུང་ལྡན་གྱི་ཐུགས་ཀ་ནང་ལས་འབད་ཞིནམ་ལས་འབད། ངོ་བོ་འདི་ཡེ་ཤེས་ལྔ་གི་ནང་ལས་མཉམ་པ་ཉིད་ཀྱི་ཡེ་ཤེས་ཡིན་པས། ངོ་བོ་འདི་མཉམ་པ་ཉིད་ཀྱི་ཡེ་ཤེས་ཡིན་པ་ལ་དེ་ཁ་དོག་འདི་སེར་པོ་འབད། ཡེ་ཤེས་ཀྱི་གདངས་ཏེ་བ། འོད་ཟེར། འོད་འདི་བཟུམ་འབད་ཤར་ཏེ་འོངམ་ད་ལུ། དེ་འདི་ལས་འདི་རྣམ་པ་འབད་ཁ་དོག་སེར་པོ་འབད་འཐོན་འོང་ཟེར་མས། སེར་ལ། གསལ་བ་སྣམ་བུ་ཡི་གི་སྟེང་དུ། དེ་དེ་ལས་ཐིག་ལེ་སེར་པོ། གསེར་གྱི་ཕོར་པ། ཐིག་ལེ་སེར་པོ་ཡི་གི་རང་བཞིན། དེ་གསེར་གྱི་ཕོརཔ་དེ་ཚུ་ཁ་སྦུབ་བརྐྱབ་བཞག་བཞགཔ་བཟུམ་འབད་གི། དེའང་འདི་བཟུམ་མའི་གི་རྣམ་པ་འབད་ཤར་ཏེ་འཐོན་འོང་ཟེར་མས་ཐིག་ལེ་ཐིག་ཕྲན་དང་བཅས་པ་ཤར་ཏེ་འོང་ངོ། ཟེར། དེ་ལས་དེ་བཟུམ་འབད་རང་བཞི་པ་དེ། སྣང་བ་མཐའ་ཡས་མམ་ནུབ་སྣང་བ་མཐའ་ཡས་ཀྱི་ཐུགས་ཀ་ལས། ངོ་བོ་དེ་སོ་སོར་རྟོག་པའི་ཡེ་ཤེས་མ་མོ་ལ། ངོ་བོ་དེ་སོ་སོར་རྟོག་པའི་ཡེ་ཤེས་ཡེ་ཤེས་ལྔ་གི་ནང་ལས་སོ་སོར་རྟོག་པའི་ཡེ་ཤེས་ཡིན་པས་རྣམ་པ་དེ་དེ་དང་ཁ་དོག་དམར་པོའི་གི་རྣམ་པ་འབད་ཤར་ནི་ཡིན་པས་ལ་འོད་ཁ་དོག་དམར་པོ་འབད་ཞིནམ་ལས་འབད། དམར་ལ་གསལ་བ་སྣམ་བུ་ཡི་སྟེང་དུ་སྟན་དེ་གླན་ཏེ་ཐིག་ལེ་དམར་པོ་འོད་ཟེར་དང་ལྡན་པ་འབད་ཞིནམ་ལས་འབད

ཡེ་ཤེས་ཀྱི་གཏིང་མདངས་དང་ལྡན་པ་འབད་ཞིནམ་ལས་འབད་སངས་རྒྱས་ཡེ་ཤེས་ཀྱི་དེ་རྣམ་པ་སངས་རྒྱས་ཡེ་ཤེས་ཀྱི་ཁྱད་ཆོས་མ་ཚང་བ་མེད་པ་དེའང་དེ་གསལ་ཞིང་གསལ་ལ་ཤིན་ཏུ་ནས་ཀྱང་དྭངས་པའི་གི་རང་བཞིན་སྒྲ་དང་སྤྱིར་འདི་བཟུམ་འབད་ཤར་ཏེ་འཐོན་འོང་ཟེར་མས་ཤིན་ཏུ་ནས་གསལ་ལ་འཚེར་བ་དེ་ཡང་དེ་རང་བཞིན་གྱི་ཐིག་ལེ་ལྔ་ལྔས་བརྒྱན་ཏེ་གིས་འབད་ཐིག་ལེ་དཀར་སེར་དམར་ལྗང་དང་བཅས་པ་འབད་ཞིནམ་ལས་འབད། འབྲེལ་ཡིག་གི་མཐའ་དབུས་མེད་པར་ཐིག་ལེ་དང་ཐིག་ཕྲན་གྱིས་བརྒྱན་དེ་གིས་སྦེ་ཐིག་ལེ་གསུམ་སྦྲེལ་གཏད་འབྲེལ་ལྔ་སྦྲེལ་སེལ་ཨ་ནི་བཟུམ་སྦེ་འོམ་བདག་ལུགས་ཀྱི་ཐིག་ལེ་ལྔ་ལྔས་བརྒྱན་མི་དེ་གིས་སྦེ་དེ་སྦེ་ཤར་འོང། ཐིག་ཕྲན་གྱིས་བརྒྱན་པར་འཆར་དུ་འོང་ངོ། དེ་རྣམས་ཀྱང་ཁྱོད་རང་གི་སྙིང་ག་དང་འདྲེས་པར་འཆར་དུ་འོང། དེ་སོ་ཡའི་ཆ་མཉམ་སྟེ་ཨ་ནེ་གསུམ་པའི། ཤར་ལས། ལྷོ་ལས། ནུབ་ལས། བྱང་ལས། དབུས་ལས་ག་ཏེ་ལས་ར་ཤར་རུང། སངས་རྒྱས་ཀྱི་ཐུགས་རྗེ་ཡི་འོད་ཟེར། ཐུགས་རྗེའི་ལྕགས་ཀྱུ་འདི་སྟེ་རང་གི་སྙིང་ག་ལུ་ཟུག་དེ་གིས་སྦེ་དེ་སྦེ་ཤར་ཏེ་ཐོན་འོང་ཟེར་མོ་རང་གི་སེམས་དང་འདྲེས་རང་གི་སྙིང་དང་འདྲེས་དེ་གིས་སྦེ། ད་དེ་བཟུམ་སྦེ་ཤར་མི་དེ་ཚུ་ལུ་ཁྱེད་འཇིགས་སྣང་སྐྱེ་ནི་མི་འོང་འཇིགས་སྐྲག་སྐྱེ་ནི་མི་འོང་རང་གི་ངོ་ཤེས་དགོས་ཟེར་མོ་སངས་རྒྱས་ཀྱི་དེ་ཐུགས་རྗེའི་བྱིན་རླབས་ཡིན་པ་སངས་རྒྱས་ཀྱི་ཡེ་ཤེས་ཡིན་པ། དེ་སངས་རྒྱས་ཀྱི་ཡེ་ཤེས་ཐུགས་རྗེའི་ལྕགས་ཀྱུ་དེ་དེ་རང་སེམས་ཅན་འཁོར་བའི་གནས་ལས་ཡར་འདྲེན་པར་དེ་བྱོན་མི་ཡིན་དེ་རང་གི་ཧ་གོ་དགོས་དེ་དེ་ཁ་ཆེས་ཡིན་པས་ལ་དེ་དེ་ཀྱི་འཕྲོ་མཐུད་དེ་ནང་པ་ལས་ཕྲག་དེ་ཕུང། བསོད་ནམས་འདི་ཡིས་ཐམས་ཅད་གཟིགས་པ་ཉིད་ཐོབ་ནས་ཉེས་པའི་དགྲ་རྣམས་ཕམ་བྱས་ཤིང་སྐྱེ་རྒ་ན་འཆིའི་རྦ་ཀློང་འཁྲུགས་པ་ཡི་སྲིད་པའི་མཚོ་ལས་འགྲོ་རྣམས་བསྒྲལ་བར་ཤོག།